རྣམ་པ་ཚོ་སྐུ་ཁམས་བཟང། ད་རིང་བོད་ཀྱི་བརྙན་འཕྲིན་གྱི་དྲ་བརྙན་གླེང་སྟེགས་ཀྱི་ལས་རིམ་འདིའི་ཐོག་ལ་ཡང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་སྤྱི་ཟུར་བསྟན་ཆོས་རྒྱ་མཚོ་ལགས་དང། དེ་ནང་བཞིན་ཨོ་གླིང་རྒྱལ་སྤྱིའི་ཉེས་ཡངས་ཚོགས་པའི། འཐབ་ཇུས་ལས་འགུལ་སྣེ་ཁྲིད་པ་སྤྱི་ཟུར་གདོང་འདུས་སྐྱིད་འཛོམས་ལགས་འདིར་ཕེབས་ཞུགས་གནང་ཡོད། ཁོང་རྣམ་པ་གཉིས་དང་ལྷན་དུ་ནུབ་ཕྱོགས་རྒྱལ་ཁབ་ནང་གི་བོད་དོན་ཞུ་གཏུག་ལས་འགུལ་སྐོར་ལ་ཡང་རྒྱུས་ལོན་ཞུ་རྒྱུ་ཡིན། ལས་རིམ་མུ་མཐུད་ནས་གཟིགས་རོགས་གནང། རྣམ་པ་གཉིས་ང་ཚོའི་བཅར་འདྲིའི་ལས་རིམ་ཐོག་ལ་ཕེབས་པ་དེ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན།

ཨ་རིའི་ནང་ལོགས་མཚོན་པར་བྱས་ན་ང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ལ་ལས་ཀ་བྱས་བྱས་ནས་ཉིས་སྟོང་བརྒྱད་ནས་བྱས་ལས་ཀ་བྱས་འགོ་ཚུགས་ཡིན། ཨ་ཉིས་སྟོང་བརྒྱད་སླེབས་དུས་ཙམ་པ་འགྲོ་དུས་ཙམ་པ་ནས་ཐེངས་མ་དང་པོ་ང་ཚོ་ད་ཨ་རིའི་ནང་ལོགས་ལ་བོད་པ་མང་རུ་འགྲོ་དུས་ཙམ་པ་ཨ་ནི་ཨ་རིའི་མི་སེར་ཡིན་པའི་བོད་པའི་ནུས་སྟོབས་དེ་ང་ཚོས་ཀྱིས་ཨ་ནི་དེ་ལ་ག་འདྲ་བེད་སྤྱོད་གཏང་དགོས་ཡོད་ན། ཉིས་སྟོང་བརྒྱད་ལ་ད་ལྟ་བོད་ནང་ལོགས་ལ་ས་བཅུད་ཆེན་མོའི་རྒྱལ་ཡོངས་ཡོང་པ་རེད་པ། དེའི་སྐབས་སུ་ད་ལ་དམིགས་བསལ་གྱི་ལས་འགུལ་མི་ཚང་མ་ཚོར་བ་རྣོ་པོ་ཡོད་དུས་ཙམ་པ་ང་ཚོ་ཞུ་གཏུག་གི་ལས་འགུལ་ཅིག་སྤེལ་ན། ཨ་རིའི་མི་སེར་བྱས་འདུག་ཨ་རིའི་རྒྱལ་ས་ལ་ཕེབས་བྱས་ནས་ཞུ་གཏུག་གི་ལས་འགུལ་སྤེལ་ཡག་ཅིག་འདུག་ཅེས་བྱས་ནས་འགོ་ཚུགས་རེད། འདི་དཔེ་ཚགས་ཚུད་པོ་ཆགས་ཡོད་རེད་བསམ་གྱི་འདུག་ད་ང་ཚོ་ལོ་བཅོ་ལྔ་ཙམ་འགྲོ་གི་ཡོད་རེད་འདིའི་སྒང་དེ་ལས་འགུལ་ཐུགས་སྣང་གནང་མཁན་མང་རུ་ཨ་ད་ལྟ་རང་བྱས་ནས་མཉམ་ཞུགས་གནང་མཁན་ཁོང་ལོ་ཆུང་ཆུང་སྒང་ནས་སློབ་གྲྭ་འཛིན་གྲྭ་དགུ་པ་བཅུ་པ་དེ་བ་ནས་ཨ་ཉམས་མྱོང་བསགས་བྱས་མཉམ་ཞུགས་གནང་མཁན་མང་རུ་མང་རུ་འགྲོ་དུས་ཙམ་པ་འདི་ནུས་པ་ཅིག་རེད་བསམ་གྱི་འདུག་ཨ་དེ་ནས་ཨ་ནུས་པ་གཞན་པ་འདི་ད་ནུབ་ཕྱོགས་རྒྱལ་ཁབ་ལ་ཨ་ནི་བོད་པ་མང་རུ་ཕེབས་དུས་ཙམ་པ། ལོ་གཞོན་པའི་སྐུ་ནས་གཞོན་སྐྱེས་ནང་ལོགས་ལ་འདུས། མཉམ་ཞུགས་གནང་མཁན་གཞོན་སྐྱེས་ནང་ལོགས་ལ་ད། སོ་སོ་སོ་སོའི་གི་ཡོན་ཏན་དང་འཇོན་ཐང་དང་ཚང་མ་ཡར་ཐོན་ཡོང་དུས་གནས་རིམ་རིམ་པ་མང་པོའི་ནང་ལོགས་ལ་དཔལ་འབྱོར་གྱི་ལས་ཀའི་ནང་ལོགས་ཆབ་སྲིད་ཀྱི་ལས་ཀའི་ནང་ལོགས་མི་འདྲ་བ་ནང་ལོགས་ལ་སྤྱི་ཚོགས་ནང་ལོག་ལ། དཔུང་པ་གཅིག་པ་འདྲ་མཉམ་སྟེང་བྱས་ནས་ཨ་མི་རི་ཀ་མི་སེར་དང་འདྲ་འདྲ་ནས་མི་འདྲ་དོན་བྱས་ནས་ཕྱག་ལས་གནང་མཁན་ཧ་ལས་པ་མང་པོ་ཡོང་དུས་ཙམ་པ་བོད་པའི་ནུས་པ་འདི་རྗེས་མ་གི་མ་འོངས་པའི་ནུས་པ་འདི་གཞོན་སྐྱེས་འདི་ཚོ་ནས་ཡར་ཐོན་ཡོང་གི་རེད་བསམ་གི་འདུག་ད་ལྟ་བར་དུ་ང་ཚོ་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་རྒྱལ་བ་རིན་པོ་ཆེ་ཡར་མར་ཕྱི་རྒྱལ་ལུང་པ་མང་པོ་ཕེབས་པའི་གི་ཨ་ནི་སྐུ་ལས་བསྐྱོན་པ་འདི་གི་སྡིངས་ཆ་འདི་སྒང་དེ་ང་ཚོ་ཚང་མ་ད་འདི། སེམས་བདེ་ཡོད་རེད་པ། ཨ་ནི་ད་ད་ལྟའི་དུས་ཚོད་དེ་རྒྱལ་བ་རིན་པོ་ཆེ་ཕྱི་རྒྱལ་ག་བ་ག་ས་ཆིབས་སྒྱུར་མ་གནང་པའི་མ་གནང་མ་ཐུབ་པའི་དུས་ཚོད་ཅིག་ཡིན་དུས་ཙམ་པ་ང་ཚོ་ནུས་པ་གསར་པ་འདི་ཚོ་ཡར་བསྐྲུན་ནི་ཕུང་ཨ་ནི་ད་རེས་ད་རེས་བཀའ་མོལ་གནང་མཁན་མང་པོས་གསུངས་སོང་ཨ་ནི་རྒྱལ་སྤྱིའི་ནང་ལོགས་ལ་བོད་པའི་འཐབ་རྩོད་དེ་ལ་ད་སྡིངས་ཆ་གསར་པ་ཅིག།

ཉིས་སྟོང་བཅུ་ནས་ཉི་ཤུའི་བར་གྱི་ད་ག་ལོ་བཅུའི་གྱི་གཅིག་གང་འདྲ་ཉམས་མྱོང་དེ་ལ་གཅིག་ཕྱི་མིག་ཅིག་ལྟ་དུས། ག་རེ་རེད་འདུག་ཞུས་ན་ད་སྤྱིར་བཏང་བྱས་ན་ད་ནུབ་ཕྱོགས་རྒྱལ་ཁབ་ཚང་མའི་ནང་ལོགས་ལ་ཁོར་ཡུག་འདྲ་པོ་འདྲ་པོ་ཆགས་རེད་དེ་ལས་ཨོ་སྟྲེ་ལི་ཡ་དེ་དམིགས་བསལ་ག་རེ་ཆགས་འདུག་ཟེར་ན། དེའི་གྱི་ལོ་བཅུའི་རིང་ག་དེ་ད་ང་རང་སྒེར་གྱི་ཐོག་ནས་ང་ཚོ་ལས་འགུལ་ད་ཞེ་པོ་སྤེལ་རེད་རེད་པ་བོད་རིགས་མཐུན་ཚོགས་ད་གང་འདྲ་བོད་དོན་ལྷན་ཁང་ཚང་མས་གྱི་ཧ་རུ་བ་རུ་བྱས་བྱས་ལས་འགུལ་ཞེ་པོ་སྤེལ་རེད་ལོ་བཅུའི་ནང་ལོགས་ཆ་ཅན་ཞུ་གཏུག་བྱེད་ག་བྱས་རེད་ཡིན་ནའི་ཁོར་ཡུག་དེ་ཧ་ཅང་ཁག་པོ་ཡོད་རེད། ཆབ་སྲིད་ཀྱི་ཁོར་ཡུག་ཕ་གིའི་ཁོར་ཡུག་ནང་གང་ཡིན་ཟེར་ན་དེའི་སྐབས་དེ་ཨོ་སི་ཀྲི་ལི་ཡ་དང་རྒྱ་ནག་གི་འབྲེལ་བ་དེ་ཤུགས་ཆེ་ཤོས་བྱས། ཚོང་འབྲེལ་གྱི་ཐོག་ནས། དེ་ལས་ལྷག་པ་དེ་གང་ཡིན་ཟེར་ན་ཨོ་སི་ཀྲི་ལི་ཡ་གི་ཆབ་སྲིད་ནང་ལོགས་ཐད་ཀར་རྒྱ་ནག་གཞུང་གིས་ཐེ་ཇུས་ཅིག་བྱས། ཆབ་སྲིད་ཚོགས་པ་གཉིས་ཀ་ལ་ཕྱིའི་རྒྱལ་ཁབ་ཁག་ནས་བུ་ལོན་སྤྲད་ཡག་གི་དེ་མཐུན་རྐྱེན་གོ་སྐབས་དེ་ཡོད་རེད། ཆབ་སྲིད་ཚོགས་པ་གཉིས་ཀ་ནང་ལོགས་ལ་ཞལ་འདེབས་རྒྱག་མཁན་ཕོན་ཆེ་ཤོས་སྒེར་པའི་ཞལ་འདེབས་རྒྱག་མཁན་ཕོན་ཆེ་ཤོས་དེ་རྒྱ་ནག་གྱི་ཚོང་པ་ཆེན་པོ་ཆགས་བསྡད་ཡོད་རེད་དེ་ཡིན་དུས་ད་ང་ཚོས་ཞུ་གཏུག་ག་ཚོད་བྱེད་ཀྱི་ཡོད་ནའི་ཕ་གིའི་ཁོར་ཡུག་དེ་ཡོད་མ་རེད་ད་ད་ལྟའི་ཆ་ལ་འདས་པའི་ལོ་གཅིག་གཉིས་གསུམ་ནང་ལོགས་ལ་འགྱུར་བ་དེ་དཔེ་ཆེན་པོ་ཆགས་བསྡད་ཡོད་རེད་ད་ཞུ་གཏུག་ག་རེ་བྱས་པ་རེད་ཟེར་ན་ད་དེ་རིང་དེ་ངས་ཞུ་ཡས་བྱུང་སོང་ང་ཚོ་ཕ་གིའི་གཏམ་བཤད་ནང་ལོགས་ལ་ཞུ་གཏུག་ཡག་པོ་ཆགས་མ་ཆགས་ལས་དེ་གཅིག་ག་རེ་དགོས་ཟེར་ན་ཁོར་ཡུག་ཡག་པོ་དགོས་འདུག་གཉིས་པ་དེ་ང་ཚོས་ལས་འགུལ་སྤེལ་དགོས་འདུག་ཁོར་ཡུག་ཡག་པོ་ཡོད་པ་ཞིག་དང་ལས་འགུལ་དེ་གཉིས་ཀ་མཉམ་པོ། ལག་པ་གདང་བྱས་འགྲོ་ཐུབ་ན་ཨ་ནི་གྲུབ་འབྲས་ཡག་པོ་ཐོན་གྱི་རེད་དྲན་གྱི་འདུག་རེད་པ་ད་ལྟའི་གྱི་གནས་སྟངས་འདི་དེ་འདྲའི་ཆགས་བསྡད་ཤག་དེ་ཡིན་དུས་ཁོར་ཡུག་ད་ང་ཚོ་ད་ཁ་སང་དང་དེ་རིང་བར་ལ་ངོས་མང་པོ་གསུངས་རེད་པ་ཆབ་སྲིད་ཀྱི་འཛམ་བུ་གླིང་ཆབ་སྲིད་ཀྱི་དཔེ་འགྱུར་བ་ཕྱིན་བསྡད་ཤག་རྒྱ་ནག་ལ་ལྟ་སྟངས་རྒྱ་ནག་ལ་བཀའ་མོལ་གནང་སྟངས་རེད་པ་སྔོན་མ་ཡིན་ན་རྒྱ་ནག་ཟིང་ངེ་དེ་ཨིན་གུས་སྐབས་རེད་རེད་བ་རྒྱ་ནག་མཉམ་པོ་འབྲེལ་བ་བྱས་ན་ང་ཚོ་ལ་ཁེ་ཕན་ཡོད་རེད་ལབ་ཀྱི་ཡོད་རེད་པ་དེ་རྦད་ཁོ་ལ་འགྱུར་བ་ཕྱིན་དེ་ད་རྒྱ་ནག་ཟེར་དུས་ཉེན་ཁ་རྒྱ་ནག་ནས་ཁྲོམ་ར་ནས་མར་ཐོན་བྱས། ཁྲོམ་ར་གསར་པ་བཙལ་དགོས་པ་རྒྱ་ནག་གི་སྔོན་མ་ཡིན་ན་རྒྱལ་ཁབ་གཅིག་གི་ཕྱི་སྲིད་ཀྱི་འབྲེལ་བ་གལ་ཆེ་ཤོས་དེ་རྒྱ་ནག་ཆགས་བསྡད་ཡོད་རེད་ད་རྒྱ་ནག་ནས་མར་ག་ལེ་ག་ལེ་ཐོན་ཕྱིན་བྱས་རྒྱ་གར་འདྲ་པོ་ཅིག་དེ་འབྲེལ་བ་གལ་ཆེ་ཤོས་ཆགས་པ་རེད་ཁ་སང Narendra Modi ཨ་རི་ལ་ཕེབས་དུས་སྣེ་ལེན་ག་འདྲ་ཞུས་རེད་པ Australia ལ་ཕེབས་དུས་སྣེ་ལེན་ག་འདྲ་ཞུས་རེད་པ་དེ་ཡིན་དུས་ཆབ་སྲིད་ཀྱི་དེ་ནང་ལོགས་ལ་དཔེ་འགྱུར་བ་འགྲོ་གི་འདུག་པ་རྒྱ་ནག་དང་འབྲེལ་བ་ཡོད་པའི་དེའི་དཀྱིལ་ཁོར་ཡུག་འདིའི་ནང་ལ་ང་ཚོས་གི་ད་ལྟའི་ཚོགས་འདུ་གལ་ཆེན་པོ་དེ་ཚོགས་ཡས་དེ་ངས་གལ་ཆེན་པོ་ཅིག་རེད་བསམ་གི་འདུག་གཞོན་སྐྱེས་ཚོས་གི་ཉམས་ཞིབ་བྱས། གྲོས་བསྡུར་བྱས་བགྲོ་གླེང་བྱས་ཨ་ནི་བསམ་བློ་གསར་པ་ཅིག་སླེབས་ཐུབ་ཡས་གི་གོ་སྐབས་ཆེན་པོ་ཅིག་དང་རེ་བ་ཆེན་པོ་ཅིག་ཡོད། དེ་ནས་སྐུ་ངོ་བསྟན་ཆོས་ལགས་དོན་དག་ད་ཉེ་བའི་ཆར་ལ་ཡང་ཨ་རིའི་གྲོས་ཚོགས་ནང་ལ་ཡང་ད་བོད་དོན་བོད་རྒྱའི་དཀའ་རྙོག་སེལ་ཕྱོགས་ཀྱི་རྒྱབ་སྐྱོར་གྱི་ཁྲིམས་འཆར་དེ་བསྣམས་ཕེབས་ཡོད་རེད་ད་ཁྲིམས་འཆར་དེའི་ད་ལྟའི་གནས་བབ་ག་འདྲེ་འདུག་ཆ་དེ། རེད་ད་ལྟ་ཁྲིམས་འཆར་དེ་ཟ་བ་ང་ཚོ་ཨ་རི་གྲོས་ཚོགས་གོང་མ་འོག་མ་གཉིས་ཅར་ནས་བཏོན་ཡོད་རེད་ཨ་ནི་ཁྲིམས་འཆར་དེ་གི་དམིགས་ཡུལ་དེ་ཨ་ནི་བོད་རྒྱ་བོད་རྒྱའི་དབར་ལ་དཀའ་རྙོག་དེ་ཨ་ནི་ད་ལྟ་བར་དུ་སེལ་མེད་པའི་དཀའ་རྙོག་ཅིག་རེད Unresolved རེད་ཨ་ནི་རྒྱ་ནག་གཞུང་གིས་དེའི་སྒང་དེ་ལ་ཨ་ནི་མ་གྲོས་མོལ་ལ་ཕེབས་ཐུབ་ཡག་གི་ནུས་པ། ཡོང་ཡག་ཆེད་དུ་ལ་གྲོས་ཚོགས་སྒང་དེ་བཏོན་ཡོད་རེད། དེ་ཡིས་ད་ལྟ་གྲོས་ཚོགས་གོང་མ་དང་འོག་མ་གཉིས་ཆ་ནང་ལོགས་ཡོད་རེད། ད་ལྟ་ང་ཚོ་དེའི་སྒང་དེ་ཞུ་གཏུག་ལས་འགུལ་སྤེལ་བཞིན་པ་རེད། ཨཱ་ནི་ཁྲིམས་འཆར་དེའི་གནད་དོན་ག་རེ་སྒང་ཆགས་ཡོད་རེད་བསམ་ན་ད་ལྟ་ང་ཚོ། འགྲེལ་བཤད་ཞུས་པ་ནང་བཞིན་ཕྱོགས་གཅིག་ནས་རེད་རྒྱ་ནག་ལ་གདོང་ལེན་བྱེད་ཡག་གི་དུས་ཚོད་ཡིན་དུས་ཙམ་པ་ཨ་ནི་ཡང་གོ་སྐབས་མང་པོ་ཡོག་རེད་ཡིན་ནའི་རྒྱ་ནག་ལ་གདོང་ལེན་བྱེད་ཡག་གི་ཁྲིམས་འཆར་མང་པོ་ཞེ་པོ་ཅིག་ད་ཆགས་བསྡད་ཡོག་རེད་བྱས་དུས་ཕྱོགས་གཅིག་ནས་ཡང་འདི་གང་དེ་མང་པོ་ཞིག་ཆགས་བསྡད་དུས་ཙམ་པ་ཨ་ནི་ཡང་ཨ་མི་རི་ཀ་གི་ཆབ་སྲིད་ནང་ལོགས་ལ་རྒྱ་ནག་ལ་གདོང་ལེན་ངས་ཤུགས་ཆེ་བྱེད་ཀྱི་ཡོད་ངས་ཤུགས་ཆེ་བྱེད་ཀྱི་ཡོད་ཟེར་ཡག་གི་འདི་ཡ་གདོང་ལེན་སུས་ཤུགས་ཆེ་བྱེད་ཡག་གི་འགྲན་བསྡུར་ཅིག། ཆགས་བསྡད་ཡོད་རེད་འགྲན་བསྡུར་འདི་སྦུག་དེ་ལ་ད་ང་ཚོའི་གི་འདི་ཁྲིམས་འཆར་འདི་ཡ་ད་ནུས་ཤུགས་བཏང་ནས་ཡ་སླེབས་དགོས་ཀྱི་རེད་བ་འདི་སྦུག་དེ་ད་ཕར་ཚུར་བགྲོ་གླེང་མང་པོ་འགྲོ་བཞིན་པའི་སྐབས་སུ་རེད་རེད་བ་དེ་ལ་ད་ལྟ་གྲོས་ཚོགས་ད་ལྟའི་ཡོད་པའི་གྲོས་ཚོགས་ད་ལོ་གཉིས་རིང་ལ་ཡོད་རེད་བ་འདི་སྦུག་དེ་ལ་ཨ་ནི་ཁྲིམས་འཆར་འདི་ཡ་ཨ་ནི་ཅིག་རྒྱབ་སྐྱོར་ཐོབ་པའི་ཐོག་ནས་སླེབས་ཐུབ་ཡག་གི་རེ་བ་འདྲ་བོ་ཞིག་བྱེད་དགོས་རེད་འདུག་ཟེར། དེ་ནས་ད་ལྟ་སྐུ་ངོ་སྐྱིད་འཛོམས་ལགས་ཀྱིས་གསུངས་སོང་ད་ལྟ Australia དང་རྒྱ་ནག་གཞུང་བར་གྱི་འབྲེལ་ལམ་གྱི་སྐོར་ལ་ཏོག་ཙམ་གསུངས་གནང་སོང་ཨ་ནི་ཨ་རི་ལྟ་བུ་ཡིན་པ་ཡིན་ན་བོད་དོན་ཐོག་ལ་ཡང་རྒྱབ་སྐྱོར་གྱི་ད་ཁྲིམས་འཆར་ཡིན་ནའི་རེད་ཁྲིམས་ག་ལ་གང་འཚམས་ཞིག་གཏན་འབེབས་གནང་ཐུབ་པ་བྱུང་ཡོད་རེད་ད་ནང་བཞིན་ད Australia ནང་ལོགས་ལ་ཡང་བོད་དོན་ལ་རྒྱབ་སྐྱོར་གྱི་ཁྲིམས་འཆར་དེ་འདྲའི་རེད་ཁྲིམས་དེ་འདྲའི་གཏན་འབེབས་གནང་ཐུབ་ཀྱི་རེད་ད་ནང་བཞིན་ད Magnitsky གི་ཁྲིམས་ལྟ་བུ་དེ་འདྲའི་ཁྲིམས་སྒྲིག་གཏན་འབེབས་ཡོང་ཡོང་ཡག་གི་རེ་བ་དེ་འདྲའི་གཟིགས་ཀྱི་ཡོད་ན Australia ནང་ལོགས་ལ། རེད་རེད་སྤྱིར་བཏང་བྱས་ན་ད Australia དང་ཨ་རི་གཉིས་ཀ་དམངས་གཙོའི་གྱི་ནུབ་ཕྱོགས་ཀྱི་རྒྱལ་ཁབ་ཅིག་རེད་ད་ལས་ཡིན་ན་ཅི་གང་ད་གྲོས་ཚོགས་ཀྱི་སྒྲོམ་གཞི་འབྱོར་བ་ཏོག་ཙམ་ཁྱད་པར་ཡོད་རེད་ཨ་རིའི་གི་ཅིག་དེ་ད Presidential།

ནི། སྲིད་སྐྱོང་ལ་གྲོས་ཚོགས་གོང་མ་དང་འོག་མ་གཉིས་ཀའི་ནང་ལ་སྣེ་ལེན་གནང་སྟངས་དགའ་བསུ་ཞུ་སྟངས་དེ་ཁྱད་པའཔས་མྱོས་སྲིད་དོད་པོ་རེད། རེད་བ། ཉི་མ་གཅིག་ནང་ལོར་གྲོས་ཚོགས་གོང་མ་དང་འོག་མ་གཉིས་ཀའི་གི་གྲོས་ཚོགས་འཐུས་མི། ཕལ་ཆེར་དགུ་བཅུ་ཡིན་པས། ཡར་བཞེངས་བྱས་བཀའ་མོལ་གནང་ཟེར་བ་དེ་བཀའ་མོལ་གནད་དོན་གལ་ཆེན་པོ་དེ་འདྲའི་སྒང་ལ། དེ་ཡང་ཨ་ནི་ག་རེ་ཞུ་རེད་བ། གྲོས་ཚོགས་འཐུས་མི། Political Party ཆབ་སྲིད་ཚོགས་པ་ཚང་མས་གི། དུས་རྒྱུན་ཡིན་ན་ཆབ་སྲིད་ཚོགས་པ་གཅིག་འདྲ་བོ་བྱེད་རེད། གཅིག་ལྗང་ཁུ་ཚོགས་པ་ལས་ཆབ་སྲིད་ཚོགས་པ་ཆུང་བ་དེ་འདྲས་ཀྱི་བཀའ་མོལ་ཤུགས་ཆེ་གནང་ཡ་འགྲོ་ད་རེས་གཞུང་འཛིན་མཁན་གྱི་ཚོགས་པ་ཨ་ནི་ཁ་གཏད་ཚོགས་པ་ལྗང་ཁུ་ཚོགས་པ་ཚང་མས་ཀྱི་གནད་དོན་གལ་ཆེན་པོ་ད་ལྟ་ད་ལྟ་བད་ཁོ་ར་བོད་ནང་འགྲོ་བཞིན་པ་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་གི་ཡང་སྲིད་སྐོར་ལ་གྲོས་ཆོད་བཞག་ཐུགས་བཟོ་བ་གྲོས་ཆོད་བཞག་བགྲོ་གླེང་བཞག་བགྲོ་གླེང་བྱས་དེ་ནང་བཞིན་བོད་ནང་ལ་དེ་རིང་ཁ་སང་ཛ་དྲག།

ལོས་ལ། དེ་ནས་ངས་རྣམ་པ་གཉིས་ཀ་བཀའ་འདྲི་ཞུས་ལ། ཡུལ་ལུང་སོ་སོའི་ནང་ལ་ཡོད་དུས་ལས་རིམ་གྲུབ་པའི་རྗེས་ལ་གྲོས་ཚོགས་འཐུས་མི་མང་པོ་ཅིག་གསར་འདེམས་བྱུང་བསྡད་ཀྱི་ཡོད་རེད། གསར་འདེམས་བྱུང་བ་ཚོ་ལ་ཡང་ང་རང་ཚོ་བོད་པའི་ངོས་ནས་ཡང་བོད་དོན་རྒྱབ་སྐྱོར་ཐོབ་ཡས་རེད། བོད་དོན་གོ་རྟོགས་ཡོང་བའི་ཆེད་དུ་ཡང་རྣམ་པ་ཚོའི་ངོས་ནས་ཡང་དེ་ལ་ཡང་ཐབས་བྱུས་དག་མ་བཟུང་ན་ག་རེ་འདིང་གནང་གི་ཡོད། ད་ལྷག་པར་དུ་དེ་རིང་ཁ་སང་དུས་ཚོད་ཡིན་པ་ཡིན་ན་ད་བོད་དོན་གནད་དོན་གཅིག་པུ་ཅིག་མ་རེད་ད་ཡུཀ་རེན་དང་ར་ཤེ་ཡའི་དམག་དེ་རེད། ཤར་ཏུར་ཀི་སི་ཐན་རེད། དེ་གའི་ཐོག་ལ་ཡང་ད་བོད་དོན་བོད་དོན་མ་ཡིན་པ་དེ་གའི་སྒང་ལ་ཡང་གླེང་སློང་མང་པོ་ཞིག་འགྲོ་བསྡད་ཀྱི་ཡོད་དུས་ང་རང་ཚོས་ཀྱི་བོད་དོན་གནད་དོན་འདི་ཡང་འབུར་དུ་ཐོན་ཡོང་ལ་ཡང་ག་རེ་གནང་དགོས་ཀྱི་ཡོད་ན་འདི་ག་འདྲ་སེ་གནང་དགོས་ཀྱི་ཡོད་ན་འདི་སྐོར་ལ་ཅིག། ངས་དྲི་བ་འདི་ད་ལྟ་དྲི་བ་གནང་པ་འདི་གནད་འགག་ཆགས་ཀྱི་ཡོད་རེད་ང་ཚོ་ཨ་མི་རི་ཀ་ཡིན་ནས་ཐ་མཇི་ཁྱེད་ཚོ་ང་གསུངས་པ་ནང་བཞིན་ང་ཚོ་ཨ་མི་རི་ཀ་སྒང་ལ་གྲོས་ཆོད་མང་པོ་འགྲོ་ཐུབ་ཡོད་རེད་བ། འདི་ཚོ་ཚང་མ་ང་ཚོ་རྒྱབ་སྐྱོར་ཞུ་མཁན། ད་སྔ་མ་ནས་རྒྱབ་སྐྱོར་ཞུ་མཁན་རིམ་པས་རེད་བ་མང་པོ་ཡོད་རེད་བ་ད་དཔེར་ན་ལྕམ་ནན་སི་པེ་ལོ་སི་སྔོན་མ་གྲོས་ཚོགས་ཀྱི་ཚོགས་གཙོ་ཡིན་དུས་ཙམ་པ་བོད་དོན་སྒང་དེ་ལ་ག་དུས་ཡིན་ནས་ཨང་ཀི་དང་པོ་ཁ་ཞེ་གཉིས་མེད་ཀྱི་རྒྱབ་སྐྱོར་གནང་ནས་ཨ་ནི་ང་ཚོ་ག་དུས་ཡིན་ནས་རོགས་པ་གནང་མཁན་ཅིག་ཡོད་རེད་བ་ད་ད་དུ་ཙང་ཨ་ནི་གྲོས་ཚོགས་འཐུས་མི་དཀྱུས་མ་ཅིག་ཞུས་བྱས་ནས་གྲོས་ཚོགས་ཀྱི་སྤི་ཀ་དང་ཨ་ནི་དཔེ་ཀའི་ཚང་མ། གསར་པ། དགུང་ལོ་ཆུང་གཞོན་པ་འདྲ་ཕེབས་རེད་བ་ཁོང་ཚོ་ལྷན་རྒྱས་ང་ཚོ་བོད་དོན་སྒང་དེ་དམིགས་བསལ་གྱི་འབྲེལ་བ་དང་རྒྱབ་ལྗོངས་འདི་འདྲ་ཡོད་མ་རེད་དེ་ག་ནང་བཞིན་ཨ་ནི་གྲོས་ཚོགས་ནང་ལོགས་ལ་ད་ལྟ House Foreign Affairs Committee ཡོད་རེད་བ་ཕྱི་སྲིད་ཀྱི་ལྷན་ཚོགས་ཕྱི་སྲིད་ལྷན་ཚོགས་གྲོས་ཚོགས་གོང་མ་འོག་མ་གཉིས་ཆ་ནང་ལོགས་སྔོན་མ་ཡིན་ན་ཚོགས་གཙོ་དེ་ཚོ་བོད་དོན་རྒྱབ་སྐྱོར་མང་པོ་ཡོད་རེད་རྒྱལ་བ་རིན་པོ་ཆེ་མཉམ་དུ་འབྲེལ་བ་མང་པོ་ཡོད་པའི་མི་སྣ་དེ་འདྲ་ཡིན་དུས་ང་ཚོ་བཅར་དུས་ཙམ་པ་དཔེ་མི་འདྲ་ཡོད་རེད་ང་ཚོ་གནད་དོན་ག་དུས་ཡིན་ནའི་ཡར་བསྟུན་ལ་སྐད་ཆེན་རྒྱབ་སྐྱོར་ཡོད་བསམ་བསམ་བྱས་འགྲོ་ཡོད་རེད་ད་རེས་ཀྱི་ང་ཚོ་འདི་ཡོད་མ་རེད་ཚང་མ་གྲོས་ཚོགས་འཐུས་མི་གསར་པ་ཅིག་ཡིན་དུས་ཙམ་པ་ཨ་ནི་ཡང་ང་ཚོ་གསར་པ་དེ་ལ་འབྲེལ་བ་གསར་པ་ད་འདི་བྱེད་དགོས་ཡོད་རེད་བ་བྱས་ཙང་གྲོས་ཚོགས་འཐུས་མི་དེ་ས་གནས་ནས་ཡ་གསར་པ་ཕེབས་མཁན་དེ་ཚོ་འབྲེལ་བ་བཟོ་ཡ་དེ་ཚོ་ང་ཚོ་ཧ་ལས་པའི་གལ་ཆེན་པོ་བརྩི་གི་ཡོད་ཁ་ཆེན་འབྲེལ་བ་གསར་པ་ཕེབས་མཁན་ནང་ལོགས་ནས་ག་བ་ནས་འབྲེལ་བ་ཡོད་མེད་ཧ་གོ་མི་འདུག་ཨ་ནི། ད་ནི་ད་རེས་ཀྱི་གྲོས་ཚོགས་ནང་ལོགས་ཡིན་ན་དཔེར་ན་འཐུས་མི་གཅིག་ཁོ་རང་ཁོ་རང་བོད་པའི་ནང་པ་རྩིས་གནང་འདུག་ཨ་ནི་དེ་གའི་འོས་བསྡུ་བྱུང་ཚར་བའི་གཞུག་གུ་དམ་བཅའ་བཞེས་དུས་ཙམ་པ་ཨ་ནི་བོད་པའི་བཀའ་འགྱུར་བསྟན་འགྱུར་བསྣམས་བྱས་ནི་དམ་བཅའ་བཞེས་མཁན་དང་པོ་ཡིན་གྱི་རེད་ཨ་ནི་ཁོ་རང་སྔོན་མ་སློབ་ཕྲུག་ཡིན་དུས་ཙམ་པ་དེ་གའི་ཝ་ར་ཎ་སི་མཐོ་རིམ་སློབ་གྲྭ་ལ་ལོ་གཅིག་རིང་དེ་གའི་བཞུགས་བྱས་ནི་སློབ་སྦྱོང་བྱས་པས་ཨ་ནི་དེ་ནས་བོད་ལ་ཐད་དེ་འདྲ་གནང་མྱོང་འདུག་ཡང་ཁོ་རང་འདྲ་པོ་བྱས་ན། འབྲེལ་བ་ཡང་དམིགས་བསལ་གྱི་འདུ་ཤེས་ཡོད་དགོས། དེ་འདྲའི་བྱེད་དུས་ཙམ་པ་གཞོན་སྐྱེས་གྲོས་ཚོགས་འཐུས་མི་གསར་པ་ཕེབས་མཁན་དེ་ཚོ་ལ་འབྲེལ་བ་བཟོ་ཡ་ང་ཚོ་གལ་ཆེན་པོ་ཞེ་པོ་བརྩི་དགོས་རེད། དེ་འདྲའི་ག་འདྲས་ལས་འགུལ་གང་དེ་ད་ལྟ་དེ་ང་ཚོ་བཅར་བའི་ད V-TAG དང་བླངས་ཀྱི་ནི་དེ་འདྲའི་ཞུ་གཏུག་གི་ལས་འགུལ་ལ་དོ་སྣང་གནང་མཁན་དེ་ཚོ་ས་གནས་ནང་ལོགས་ལས་འགུལ་བྱེད་ཡ་དཔེ་གལ་ཆེན་པོ་བྱེད་དགོས་རེད། གལ་ཆེན་གྲོས་ཚོགས་འཐུས་མི་དེ་ཚོ་ཕེབས་ས་འདི། ས་གནས་ནས་འབྲེལ་བ་བྱས་བྱས་ཡར་ཕེབས་ཡོད་རེད་བ། ས་གནས་ནང་ལོགས་ལ་བོད་དོན་གྱི་འབྲེལ་བ་བཟོ་མཁན་དང་དེ་ཚོ་ང་ཚོ་རྒྱ་ཆེ་རུ་བཏང་ཐུབ་ན། ས་གནས་ཀྱི་འགན་འཛིན་བཞེས་མཁན་དེ་ཚོ་ག་ལེར་གྲོས་ཚོགས་གོང་མ་དང་རྗེས་མ་ཡར་མཐོ་ས་གི་རིམ་པ་ཕེབས་དུས་ཙམ་པ་མི་དེ་ཚོ།

ད་ངས་ག་རེ་བསམ་གྱི་འདུག་ཟེར་ན་ད་ང་ཚོ Australia དང་ད་དེ་འདྲ་ཨ་རི་དང་ཡུ་རོབ་དང་དེ་ཚང་མའི་ནང་ལོགས་ལ་ཆབ་སྲིད་ཚོགས་པའི་ནང་ལོགས་ལ་བོད་པ་ཏོག་ཙམ་མཉམ་ཞུགས་བྱེད་དགོས་ཡ་དེ་ངས་གལ་ཆེན་པོ་མཐོང་གི་འདུག་རེད་བ་སོ་སོའི་གི་ལངས་ཕྱོགས་ག་འདྲས་འདྲ་པོ་ཅིག་ཡིན་ནའི་གཡས་ཕྱོགས་གཡོན་ཕྱོགས་ག་འདྲས་འདྲ་པོ་ཅིག་ཡིན་ནའི་ཆབ་སྲིད་ཚོགས་པའི་ནང་འཛུལ་བྱས་ཉུང་མཐར་ལ་ཚོགས་མི་བྱེད་བྱས།

དེ་ཡང་འདི་ཆེད་དུ་བ་ཡིན་ནས་ད་ལྟའི་རྩིས་གཞི་དེ་ལ་རྒྱ་ཆེ་ས་ནས་བསམ་བློ་བཏང་ན་མཉམ་ཞུ། ད་ལྟ་སྐྱིད་འཛོམས་ལགས་ཞུ་དུ་ཕེ་ཁེ་ཡ། གྲོས་ཚོགས་ཀྱི་འོས་ཤོག་ནང་ལོགས་བཞེངས་པའི་ཉམས་མྱོང་ཡོད་རེད་བ། དེ་འདྲའི་ཡོད་མཁན་མང་རུ་འཇུག་དུ་བ་ཨེ་ང་ཚོའི་སེམས་ཤུགས་འཕར་ཡ་རེ་ཆག་ཡིན་གི།
ད་ག་རང་དེ་འདྲས་བྱས་བཀའ་འདྲི་ཞུས་ལ་ད་སྐུ་ངོ་སྐྱིད་འཛོམས་ལགས་ཡིན་པ་ཡིན་ན་ད་སྐུ་ངོ་སྐྱིད་འཛོམས་ལགས་ཀྱིས་ད་དུ་སྣེ་ཁྲིད་པའི་མང་གཙོ་མནའ་འབྲེལ་ཆབ་སྲིད་ཚོགས་པ་ཅིག་ད་དུ་གསར་འཛུགས་གནང་ཡོད་རེད་གསར་འཛུགས་གནང་ནས་ནི་ཨོ་སྟྲེ་ལི་ཡའི་གྲོས་ཚོགས་ཀྱི་འོས་བསྡུའི་ལས་རིམ་ནང་ལ་ཡག་ཏུ་ཆ་ཤས་ཅིག་གནང་ཡོད་རེད་ད། ཆ་ཤས་བླངས་དགོས་ཀྱི་ད་འདི་དགོས་པ་དམིགས་ཡུལ་དེ་ག་རེ་ཡིན་ན་ད་ག་ནང་བཞིན་ད་ཕྱི་རྒྱལ་རང་དབང་ལུང་པ་ལ་གནས་པའི་ང་རང་ཚོ་བོད་མི་ཚོས་ཀྱི་ད་ཡུལ་ལུང་སོ་སོའི་གཞུང་འཛིན་ཚོགས་པའི་ནང་ལ་ཡག་ད་དཔུང་པ་འདྲ་མཉམ་བྱས་ཏེ་ད་ལྟ་གོང་དུ་གསུངས་པ་ནང་བཞིན་ཡོད་གཞི་གཞན་དགོས་ཡས་ཀྱི་གལ་གནད་དེ་ག་རེ་ཆགས་བསྡད་རྒྱུ་རེད་ཨ་ནི་དེའི་སྲིད་གཞུང་གི་སྲིད་ཇུས་གཏན་འབེབས་ཡོང་ཡས་ལ་ཡ་ད། ཤུགས་རྐྱེན་འདྲ་མ་བཟོ་ན་འདི་འདྲས་ག་རེ་སྤྲད་ཐུབ་ཡས་ཀྱི་ནུས་པ་ཡོད་ན་འདི་འདྲའི་སྐོར་ལ་ཅིག་བཀའ་འདྲི་ཞུ་བསམས་སོང། ཆབ་སྲིད་ཚོགས་པའི་ཨོ་སྟྲེ་ལི་ཡའི་ཆབ་སྲིད་ནང་མཉམ་ཞུགས་བྱས་ཏེ་གཙོ་བོ་ད་འདིར་ངེད་ཀྱི་ལས་འགུལ་གྱི་ད་ག་རེ་ཞུ་དགོས་རེད་པ་རིམ་པ་གཉིས་པ་འདྲ་བོ་ཅིག་རེད། གཅིག་ལས་འགུལ་དུས་རྒྱུན་བོད་དོན་ལས་འགུལ་བྱེད་ཡ་འཇོར་བ་འདི་རྒྱ་ཆེ་རུ་བཏང་བའི་བཟོ་འདྲ་བོ་ཅིག་རེད་གཙོ་བོ་དམིགས་ཡུལ་དེ་རང་རེད་གང་ཡིན་ཟེར་ན། ད་ངས་ཁོང་ལ་ཞུས་པ་ནང་བཞིན་ད་ལོ་བཅུའི་ནང་ལོགས་ལ་ང་ཚོ་ཞུ་གཏུག་ཅིག་ཕྱི་ལོགས་ནས་སྐད་འབོད་བརྒྱབ་ཚོགས་འདུ་ཅིག་མང་པོ་ཕྱིན་བསྡད་རེད་བ། ད་ཡིན་ནའི་ངའི་སེམས་ལ་ཅིག་དུས་ཚོད་ཅིག་ལ་ག་རེ་ཤར་སོང་ཟེར་ན་ད་ང་ཚོ་ཕྱི་ལོགས་ནས་ཅིག་ཞུ་གཏུག་བརྒྱབ་བསྡད་ན་འགྲིག་ཡས་མི་འདུག་ཟེར་བ་འདི་གལ་ཆེན་པོ་རེད་ད་ཡིན་ནའི་འདི་གཅིག་པོ་གི་འགྲིག་ཡས་མི་འདུག་ང་ཚོ་ཕི་གིའི་ནང་ལོགས་ཕྱིན་བྱས་ཐག་གཅོད་མཁན་གྱི་སྒྲོག་ཙེའི་སྒང་ལ་བསྡད་བྱས་སོ་སོ་ཡི་འདྲ་འདྲ། ཐག་གཅོད་སའི་གི་རྒྱ་ཆོ་སྒང་ལ་བོད་པ་ཅིག་སླེབས་ཐུབ་པ་གལ་ཆེན་པོ་ཞིག་རེད་འདུག་བསམ་བྱས། ཨ་ནི་ད་གཙོ་བོ་ད་རྒྱུ་མཚན་མང་པོ་ཡོད་རྒྱུ་མཚན་གཅིག་འདི་རེད། ཨ་ནི་ད་རྒྱུ་མཚན་གཉིས་པ་ད་ག་རེ་ཟེར་ན་ད་ངས་ལངས་པར་ད་ཐོབ་པ་ལ་དེ་ཧང་སང་ཡང་ཁག་པོ་རེད། ད་དེ་ལ་རྒྱུ་ད་རྐྱེན་མང་པོ་ཅིག་དགོས་ཀྱི་རེད་ཁག་པོ་རེད་ཡིན་ནའི་ངས་ག་རེ་བསམ་རེད་ཟེར་ན་ད་དེ་རིང་ངས་ཅིག་ལངས་པར་བྱེད་ན་གཞོན་སྐྱེས་ཚོ་ལ་ཅིག་བློ་ཁོག་གསར་པ་ཅིག་སླེབས་ཡ་ཅིག་རེད་བ། འདི་དང་ཨ་ནེ་ཧ་གཞོན་སྐྱེས་ཚོ་ལ་ངེད་ཀྱིས་ལངས་པའི་གི་བརྒྱུད་རིམ་འདི་ནས་བསླབ་བྱ་ནི་མང་པོ་ཡོད་རེད་དཀའ་ངལ་མང་པོ་འཕྲད་ཀྱི་རེད་འདི་ངས་ཕར་བཤད་ཐུབ་པ། མ་འོངས་གཞོན་སྐྱེས་ཚོ་ད་ལྟའི་ང་ཁ་སང་ཁྱེད་གཉིས་གཞོན་སྐྱེས་ཁ་ཤས་ཤིག་ཐུག་སོང་བ་ཁོ་ཚོ་ཚང་མས་ཀྱིས་ང་ལ་དེ་འདྲས་ཡོད་ལབ་གི་འདུག་བ་ཆབ་སྲིད་སྒང་ལ་ལངས་ཡག་གི་འདོད་པ་ཡོད། ཉམས་མྱོང་བཤད་རོགས་བྱེད་ད་ཆ་ད་དེ་རིང་དགོང་དག་ང་ཚོ་དེ་དེའི་སྒང་ལ་གྲོས་བསྡུར་ཡོང་གི་རེད། ད་གཙོ་བོ་འདི་རེད་བོད་པ་ཚོ་ང་ཚོས་ཀྱིས་ཅིག་གང་ལྟ། རྒྱལ་ཁབ་སོ་སོའི་གིས་ད་ང་ཚོ་མི་སེར་ཆགས་ཚར་རེད་ཨང་འདྲ་འདྲ། འགྲོ་ཐུབ་བྱས་ཨང་ཕི་གི། ཁ་སང་ཐག་གཅོད་སའི་སྒྲོག་ཙེའི་སྒང་ལ་བསྡད་ཐུབ་པ་དེ་གལ་ཆེན་པོ་རེད་བཞག་གཉིས་པ་དེ་གཞོན་སྐྱེས་ཚོ་ལ་ཅིག་གང་འདྲ་ལམ་ཁ་སྟོན་འདྲ་བོ་བྱས་གསུམ་པ་དེ་ད་དེ་རེད། Australia འདྲ་བོ་ཅིག་ངས་གོང་ལ་ཞུས་པ་ནང་བཞིན་ད་དེ་ད་ཐད་ཀར་འབྲེལ་བ་བྱས་ད་རྒྱ་ནག་གཞུང་གིས་པས་ད་ག་ད་སོད་བྱས་གྲོས་ཚོགས་འཐུས་མི་ཁོ་རང་ཚོ་དགོས་རེད།

ཤེས་དགོས་ཡས་ཀྱི་ད་གཙོ་བོ་དེ་ག་རེ་རེད་ཨ་ནི་དེ་ག་ནང་བཞིན་ད་ཞུ་གཏུག་ལས་འགུལ་ནང་ལ་ཡ་དེ་རིང་ཁ་སང་གཞོན་སྐྱེས་མང་པོ་ཞིག་མཉམ་ཞུགས་གནང་བསྡད་ཀྱི་འདུག་ཨ་དེའི་གི་གལ་གནད་དཔེ་གལ་ཆེན་པོ་རེད་ཨ་ནི་སོང་ཙང་ཡང་ཁོ་རང་ཚོ་ལ་ཡ་རྒྱུས་སྟོན་འགོ་ཁྲིད་དང་ལམ་སྟོན་དང་མ་སོང་ན་དེ་འདྲ་ག་རེ་གནང་གི་ཡོད་ན། ཞུ་གཏུག་ལས་འགུལ་ཞུ་དུས་ཙམ་པ་མཚམས་མཚམས་ང་ཚོ་ཨོ་ཞུ་གཏུག་ལས་འགུལ་ཕི་གིའི་གྲོས་ཚོགས་འཐུས་མི་བཀའ་མོལ་ཞུ་བ་འགྲོ་དགོས་རེད་ཉེན་ཁ་ཆེན་པོ་གཅིག་ག་ལོག་རེད་ཨོ་ངས་བྱེད་ཐུབ་མ་རེད་བསམ་ཡ་འདི་ཡོར་བ་ཨ། འདི་འདྲའི་རྩར་ནི member བྱས་ནི་འབྲེལ་བ་བཟོ་ཡག་དེ་རེད་གལ་ཆེ་ཤོས་དེ་ད་ལྟ་ང་ཚོ་ཨ་རི་ནང་ལོགས་ལ་ཡིན་ན་འབྲེལ་བ་དེ་དོན་ཐོག་གཏིང་ཟབ་རུ་གཏང་ཡག་གི་གོ་སྐབས་མང་པོ་ཡོག་རེད་ང་ཚོ་གི་ད་ལྟ་ང་ཚོས་ལས་འགུལ་བྱེད་ཡག་དེ་ཏག་ཏག་བྱེད་ཐུབ་ལོ་གཅིག་ལ་ཐེངས་མ་གཅིག་བྱེད་ཐུབ་བྱེད་གི་ཡོག་རེད་བ་ཚགས་ཚུད་པོ་ཡོག་རེད། དེ་གི་ནུས་པ་ཐོན་གྱི་ཡོད་རེད་ཡིན་ནའི་དེ་ལས་ཞེ་དྲག་མང་ང་བྱེད་ཡ་ད་ལྟ་ཡོད་རེད་དེ་ནི་མ་ཨ་ནི་ང་ཚོ་ས་གནས་ནང་ལོ་ལ་བོད་རིགས་སྤྱི་མཐུན་ཚོགས་པ་ཡོད་པ་དེ་ཚོ་ཁོ་རང་ཚོའི་ནང་དུ་ཡ་ཨ་དེ་ནས་ཕ་རྒྱ་ཆེ་རུ་བཏང་ཡ་དེའི་སྒང་དེ་ནས་ཡ་སྡིངས་ཆ་དེའི་སྒང་དེ་ལ་ཚབ་རྒྱབ་བྱས་ནས་ང་ཚོ་མཉམ་དུ་ལ་གཅིག་ག་རེ་བྱས་ཡོད་ཟེར་ན་ལོ་ད་ལོ་གཉིས་ད་ལྟ་ནད་ཡམས་འདི་གི་སྔས་ལ་ང་ཚོ་འགོ་བཙུགས་པ་རེད་ཡིན་ནའི་ནད་ཡམས་འདི་བབས་ཙང་འདི་ནས་ཆད་སོང་མ་གཏོགས་ང་ཚོ Canada ལ་ཅིག་གནང་ཞུ་བཞག་ཡིན་ནའི་ང་ཚོ་ཨ་རིའི་ནང་ལོགས་ལ་ཡང་གཞོན་སྐྱེས་ཨ་རིའི་མི་སེར་ཡིན་པའི་གཞོན་སྐྱེས་ཚོ་གྲོས་ཚོགས་འཐུས་མིའི་ལས་ཁུངས་ནང་ལོགས་ལ་ལས་ཀའི་སྦྱོང་བརྡར་གྱི་ཉམས་མྱོང་བསགས་ཡ་འབྱོར་བ Internship Program འདི་བྱེད་དུས་ཙམ་པ་ཨ་ནི་ཡ་སོ་སོ། གྲོས་ཚོགས་ནང་ལོགས་ཀྱི་འགྲོ་སྟངས་དང་ལས་ཀ་བྱེད་སྟངས་དང་དེ་ཚོ་ཤེས་ན་ཡང་འདིའི་དབྱིངས་བརྒྱུད་བྱས་ནས་མ་འོངས་པ་འདི་འདྲས་ཀྱི་ལས་ཀའི་ནང་ལོགས་སླེབས་ཡག་གི་ནུས་ཤུགས་ཐེབས་ཡག་ཡོང་བ་འདི་འདྲས་སྒང་དེ་ལ་ཤུགས་གཅིག་རྒྱབ་ཀྱི་ཡོད། ཨ་ནི་ད་ག་ནང་བཞིན་ང་ཚོ་ལོ་རྟག་པ་ཡང་གཞོན་སྐྱེས་ཟབ་སྦྱོང་དམིགས་བསལ་ཅིག་བཙུགས་ཡོད་བདུན་ཕྲག་གཅིག་གི་ཟབ་སྦྱོང་ཅིག་ཨམ་གྲངས་ཨ་མི་རི་ཀ་གི་ལྟ་གཙོ་བོ་དེ་ཨ་མི་རི་ཀའི་ཆབ་སྲིད་ནང་ལོགས་ལ་ཨ་མི་རི་ཀ་གི་མི་སེར་ཡིན་པའི་བོད་པའི་ན་གཞོན་དེ་ཚོ་དེས་དེའི་ནང་ལོགས་ལ་དབྱིངས་སླེབས་ཐུབ་ཡ་འདྲས་ཨ་ནི་ཁོ་རང་ཚོ་བདུན་ཕྲག་གཅིག་རིང་ལ་རྒྱལ་ཨ་རི་རྒྱལ་ས་ལ་འཁྲིད་ཡོང་ཨ་ནི་ང་ཚོ་རྒྱལ་སྤྱི་བོད་དོན་ལས་འགུལ་ཁང་ལས་ཀ་ག་འདྲས་བྱེད་གི་ཡོད་མེད་ཨ་ནི་གྲོས་ཚོགས་ནང་ལོགས་ལ།

ཕྱི་སྲིད་ལས་ཁུངས་ནང་ལོགས་ལས་ཀ་བྱེད་ཡ་འགོ་འཛུགས་ཡ་དང་དེ་འདྲའི་དབྱིངས་སླེབས་ཡ་དེ་འདྲའི་ཡོང་གི་འདུག་བྱས་ཙང་འདི་ཚོ་ང་ཚོ་གཅིག་བོད་དོན་ལས་འགུལ་བྱེད་མཁན་འདི་ཚོའི་གི་འགན་རེད་བསམ་གི་འདུག་གཞོན་སྐྱེས་འདི་ཚོ་ལ་ཡང་གོ་སྐབས་འདི་ཚོ་བསྐྲུན་ས་ཡང་ཕྱི་རྒྱལ་མི་འདི་ཚོ་ལུང་པ་སོ་སོའི་ནང་ལོགས་ལ་གནས་བསྡད་མཁན་འདི་ཚོ་ཁོ་རང་ཚོ་འབྲེལ་བ་མང་པོ་ཡོད་རེད་པ་ང་ཚོ་ཡང། སྤྱི་ཚོགས་ཆུང་ཆུང་བྱས་ཚང་མ་ཁ་འཐོར་བསྡད་དུས་ཙམ་པ་ང་རང་ཚོ་སོ་སོ་སོས་ཀྱི་ཉམས་མྱོང་དེ་ཕར་ཚུར་བཤད་ལབ་ར་བཤད་བྱས་ནས་ནི་སོ་སོ་ཚང་མ་སྤྱི་ཡོངས་ཀྱི་ནུས་པ་དེ་ཡག་སྤུངས་ཐུག་ཡག་གང་དེ་ལ་ཡང་དུས་ཐབས་ཤེས་དག་ན་ནི་ཞུ་གཏུག་དེ་ཚོ་དུས་བག་རིམ་པས་རིམ་པས་རིམ་པས་གཏིང་ཟབ་པོ་དང་ནི་ཡང་ཤུགས་ཆེ་རུ་གཏང་ཡག་ཡོང་རེད་བསམ་མོ། ཤུགས་ཆེ་ཤོས་དེ་ད Election དེ་འདྲའི་ཐབས་བྱས་ནས་ཡག་གང་དེ་ལ་སྡིངས་ཆ་སྒང་ལ་ཕེབས་ཐུབ་ན་ཨ་ནི་ཡ་ང་ཚོ་དེ་རིན་པོ་མི་འདྲ་ཅིག་ལེགས་ལ། ལགས་སོ་ད་དེ་ནས་ངས་བཀའ་འདྲི་ཞུ་ཡ་མཐའ་མ་དེ་རྣམ་པ་གཉིས་ཀར་ཆགས་ཀྱི་འདུག་དུས་རྣམ་པ་གཉིས་ཡིན་པས་ན་ཉམས་མྱོང་གིས་ཕྱུག་པ་ཞིག་ཆགས་བསྡད་ཡོད་རེད་ད་ལྟ་ང་རང་ཚོའི་གི་ཞུ་གཏུག་ལས་འགུལ་སྤེལ་བའི་སྐབས་སུ་བོད་དོན་ལས་འགུལ་སྤེལ་བའི་སྐབས་སུ་ཉམས་མྱོང་གིས་ཕྱུག་པ་དུས་ཆགས་བསྡད་ཡོད་དུས་ནི་ང་རང་ཚོའི་གཞོན་སྐྱེས་གསར་པ་ཚོ་ད་བོད་དོན་ལས་འགུལ་ཅིག་སྤེལ་བའི་སྐབས་སུ་ཡང་དཀའ་ངལ་འཕྲད་པ་ཡིན་ན་དེ་ལ་ཡང་གདོང་ལེན་ག་འདྲས་ཤིག་གནང་དགོས་རེད་འདིའི་སྒང་ལ་ཅིག་ལམ་སྟོན་ཞིག་གནང་རོགས་གནང། སྐྱིད་འཛོམས་ལགས་ནས་དབུ་འཛུགས་བྱས་ཡོད།
རེད་རེད་ད། ཞུ་གཏུག་བྱེད་པའི་སྐབས་དེ་ད་ད་གིན་བསྟན་ཆོས་ལགས་དེའི་སྐོར་ལ་ཁྱོད་གསུངས་སོང་རེད་བ། ཕའི་གྲོས་ཚོགས་ཀྱི་འཐུས་མི་དེའི་གི་སྒྲོག་ཙེ་སྒང་ལ་གནད་དོན་དཔེ་མང་པོ་གནད་དོན་བརྒྱ་ཉིས་བརྒྱ་རེད་བ་ཉི་མ་རེ་རེའི་ནང་ལོ་ལ་དེ་ཡོང་དུས་བོད་པའི་གི། སྒྲུང་དེའི་ལོ་རྒྱུས་དེ་ད་གནད་དོན་ཆུང་ཆུང་ཞིག་ཆགས་དེའི་སྐོར་དྲང་པོ་ཞུ་ཡོད་རེད་ཤེ་ན། དེ་ཡིན་དུས་བོད་པ་ཚོས་ཀྱི་སུ་སུ་སུ་ཀྱི་སྤོབས་པའི་ངང་ནས་རེད་བ། སུ་སུ་སུ་གདེང་ཚོད་མཐོ་པོའི་ངང་ནས་གྲ་སྒྲིག་གནང་ཡ་དེ་ངས་དཔེ་གལ་ཆེན་པོ་མཐོང་གི་འདུག་བོད་ང་ཚོ་བོད་པ་ཚོས་ཡང་གྲ་སྒྲིག་གནང་ཡ་ལ་ཡང་ཞེ་དྲག་དགའ་པོ་གནང་གི་མི་འདུག་བ། དེ་ཡིན་དུས་གྲ་སྒྲིག་གནང་ཨ་ནི་སྒྲུང་ད་ངས་ད་གིན་ཞུ་ཡ་ཡོད་བྱུང་ཟེར་བ་ང་རང་ཚོས་ཀྱི་སྒྲུང་ཡག་པོ་ཅིག་ཡོད་རེད་བ། སྒྲུང་ཡག་པོ་དེ་ཡོད་པ་ཙམ་གྱིས་ཡང་འགྲིག་གི་མི་འདུག་སྒྲུང་ཡག་པོ་འདི་བཤད་སྟངས་རོ། བཤད་སྟངས་དེ་ཡང་སྤྱི་ཡི་གི། ག་ས་གྲོས་ཚོགས་འཐུས་མི་གཅིག་གི་ཨམ་ཅོག་ནང་འགྲོ་ཐུབ་ཡས་ཀྱི། འདི་ངས་གནད་འགག་ཞེ་པོ་ཞིག་མཐོང་གི་འདུག་འདི་ང་ལ་རེ་བ་ཆེན་པོ་ཡོད་གང་ཡིན་ཟེར་ན་ད་ང་ཚོ་བོད་པ་ཕྱི་རྒྱལ་ནང་ལ་ཡོད་མཁན་གཞོན་སྐྱེས་མང་པོ་ཅིག་འཚར་ལོངས་བྱེད་ཀྱི་ཡོད་རེད་བ། ཨ་ནི་གྲོས་ཚོགས་འཐུས་མི་གསར་པ་མང་པོ་ཅིག་གཞོན་སྐྱེས་ཆགས་བསྡད་འདུག་ཨ་ནི་གྲོས་ཚོགས་འཐུས་མི་གསར་པ་ཚོ་ལ་ཨ་ནི་བོད་པའི་གཞོན་སྐྱེས་ཚོ་ཡིས་བཀའ་མོལ་གནང་ན་གཞོན་སྐྱེས་ཀྱི་གཞོན་སྐྱེས་ཚོ་ལ་བཀའ་མོལ་གནང་དུས་ཡང་ཨམ་ཅོག་ནང་ལ་འགྲོ་གི་འདུག་ཨ་ནི་གཅིག language བེད་སྤྱོད་བཏང་སྟངས་ཐ་སྙད་བེད་སྤྱོད་བཏང་སྟངས།

གྲ་སྒྲིག་བྱེད་ཡ་དེ། ད་ཚོགས་པའི་ངོས་ཕྱོགས་ནས་ང་ཚོ ICT རེད་བ་བྱས་ན་མི་ཚང་མ་ཕེབས་དུས་ཚོགས་པའི་ངོས་ཕྱོགས་ནས་སྔན་ནས་ད་རེས་ཞུ་གཏུགས་ཀྱི་དམིགས་ཡུལ་འདི་འདི་འདི་ཡིན་ད་ལྟ་དཔེར་ན་ཁྲིམས་འཆར་འདི་འདྲ་ཡོད་ན་གྲོས་ཚོགས་ང་ཚོ་གྲོས་ཚོགས་ད་འཐུས་མི་རྒྱབ་སྐྱོར་གནང་མཁན་དེ་ཚོའི་སྐུ་མདུན་ལ་བཅར་བྱས་ནས་ད་ལོ་ང་ཚོ་ཞུ་གཏུགས་ལས་འགུལ་ཡོང་གི་ཡོད་འདིའི་སྐབས་སུ་དེ་ལ་ང་ཚོ་ཨ་ནི་རྒྱབ་སྐྱོར་ཞུ་ཡ་གི་དོན་གནད་དེ་འདྲ་དེ་འདྲ་དེ་འདྲའི་སྐོར་འདུག་ད་དཔེར་ན་ང་ཚོ། དེ་གའི་ཨ་རིའི་ནང་ལོགས་ལ་ང་ཚོ་ད་ལྕམ་ནན་སི་པེ་ལོ་སི་གི་མཉམ་དུ་ལས་འགུལ་ད་ལོ་འཐབ་ཇུས་ལོ་ལྟར་རེར་འཐབ་ཇུས་ཀྱི་ཚོགས་འདུ་རེ་རེ་ཚོགས་ཡ་གོ་སྐབས་བྱུང་ཡོད་རེད་ང་ཚོ་ཉིས་སྟོང་བཅུ་བཞི་ནས་བྱེད་བཞིན་འཐབ་ཇུས་ཀྱི་ཚོགས་འདུ་དེའི་སྐབས་དེ་ལ་ཨ་ནི་ང་ཚོ་ད་ལོའི་གི་ཨ་ནི་ཞུ་གཏུག་ལས་འགུལ་ལ་ག་རེ་ག་རེ་གནད་དོན་གླེང་ག་ཨ་ནི་གནད་དོན་དེ་ཚོའི་ཐོག་ལ་ཨ་ནི་ཕེབས་དུས་ཙམ་པ་ཨ་ནི་སོ་སོའི་ལོ་རྒྱུས་བཤད་པ་དང་མཉམ་དུ་ད་ངས་ག་རེ་བྱེད་ཡ་ཡོད་རེད་ལབ་དུས་ཁྱེད་རང་གི་ཁྲིམས་འཆར་དེ་ལ་ས་ཡིག་སྐྱོན་རོགས་གནང། རྡོག་རྡོག་རྡོག་རྡོག་ཞུ་ཡ་སྦྱོར་བ་འདི་མཉམ་དུ་དེ་འདྲ་བྱས་ནས་ཕྱིན་ན་ཨ་ནི་ནུས་པ་ཐོན་ཡོང་གི་ཡོད་རེད་བ་ཨ་ནི་ཕེབས་མཁན་དེ་ཚོ་གི་ང་ཚོས་འདི་སྒང་ལ་ཤུགས་རྒྱབ་ནས་ད་འདི་ཐོན་སོང་ལབ་ཡ་ཅིག་རྒྱབ་སྐྱོར་ལེན་ཐུབ་སོང་གསུང་ཡ་སྦྱོར་བ་འདི་བྱེད་དགོས་ཡོད་རེད་བསམ་དོན་གལ་ཆེ་ཤོས་དེ་ད་མཉམ་ཞུགས་གནང་ཡ་དེ་རེད་གོམ་པ་དང་པོ་དེ་འདི་རེད། སོ་སོ་ག་ཚོད་ཡིན་མིན་ལབ་ནས་ཕ་གིའི་སྡིངས་ཆ་དེ་ལ་ཡོང་བྱས་ནས་མེད་ན་ཨ་ནི་ག་ཚོད་བཤད་ས་ཡོད་བཤད་ཡ་མང་པོ་ཞིག་ཡོད་ནའི་བཤད་ས་རག་གི་མ་རེད་བ་བྱས་ཙང་གལ་ཆེ་ཤོས་དེ་དུས་འདའི་དོན་ནི་ང་ཚོ་ཕ་གིའི DC ལ Czech Ambassador འཇོག་རེ་བྱས་གི་ཟུར་བ་རྒྱལ་ཁོང་ངར་གསུངས་སོང་ང་ཚོ་ལུང་པ་ཆུང་ཆུང་རེད་བ་ཁྱེད་ཚོ་བོད་པ་དེ་ཚོ་ཡིན་ང་ཚོ་འདྲ་པོ་རེད་ཁྱེད་ཚོ་ག་པར་ཡིན་ནའི། ཡོང་ཐུབ་པ་བྱས་འགྲོ་ཐུབ་པ་བྱས་དགོས་རེད། ཨ་ནི་གོ་སྐབས་འདི་ཚོ་སོ་སོ་ལ་རག་གི་རེད་མ་གཏོགས། དཀའ་ལས་ཐོད་པ་དེ་བརྒྱབ་ནི་ཁོ་རང་ཡིན་ཟིག་ཏུ་ང་དཀའ་ལས་ཐོད་པ་དེ་བཏང་ནི་དུས་ཚོད་ཐོད་པ་དེ་བཏང་ནི་ཚོགས་འདུ་དེ་འགྲོ་ས་ག་པར་སྐད་བཏང་ནས་ང་འགྲོ་གི་ཡོད་ཟེར་མཁན་བྱས་ནི་ཨ་ནི་ང་བཤད་ས་གི་སྡིངས་ཆ་དེ་རག་གི་རེད་བྱས་ཙང་ང་ཚོ་འདི་བྱེད་དགོས་གི་རེད་ཨ་ནི་ད་ང་ཚོ་མི་མང་བ་གིས་འདིའི་འགན་དེ་འཁྱེར་ནི་མང་བ་བྱེད་ཐུབ་ན་ཨ་ནི་ང་ཚོ་ནུས་པ་ཆེ་བཏོན་ཐུབ་གི་རེད་བ། ད་སྐུ་ངོ་རྣམ་པ་གཉིས་དུས་ཚོད་བཏང་གནང་བྱས་ང་ཚོའི་བཅར་འདྲི་དང་ལེན་གནང་བ་ལ་ཡང་བཀའ་དྲིན་ཆེ་ཞུ་གི་ཡིན། ཐུགས་རྗེ་གནང། ད་ཐེངས་ཀྱི་བཅར་འདྲིའི་ལས་རིམ་ད་ག་ཞུ་མཚམས་བཞག་གི་ཡིན་ང་ཚོའི་ལས་རིམ་གསན་གཟིགས་གནང་བར་ཐུགས་རྗེ་ཆེ།